ལྷན་རྒྱས་སྐུ་ཁམས་བཟང། ཁྱེད་རྣམ་པ་ཞྭ་སྒབ་པའི་ཉིན་དེབ་ཀྱི་ལེ་ཚན་གསན་གཟིགས་གནང་བར་ཕེབས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། ང་ནི་ལེ་ཚན་གཙོ་སྐྱོང་བ་ཚེ་བརྟན་ཉི་མ་ཡིན། དེ་རིང་གི་ལེ་ཚན་དེའི་ནང་ང་ཚོ་བརྗོད་གཞི་གཙོ་བོ་ངས་བུན་བྱང་བདག་ཉར་བྱ་དགོས་སམ་ཡང་ན་ཨིན་སྐད་ཐོག་ནས་ཞུས་པ་ཡིན་ན Should I own a Credit Card དེའི་ཐོག་ལ་ང་ཚོ་གྲོས་གླེང་བྱེད་ཡ་ཡིན་བྱས་ཙང་དེ་རིང་གི་ལེ་ཚན་དེའི་ནང་དམིགས་བསལ་གྱི་སྐུ་མགྲོན་རྟ་མགྲིན་ལགས་དང་བསམ་གཏན་ལགས་གཉིས་གདན་འདྲེན་ཞུས་ཡོད་ཁོང་རྣམ་པ་གཉིས་བུན་བྱང་ཡང་ན Credit Card ཐོག་ལ་གོ་རྟོགས་དང་ད་ག་ནང་བཞིན་ཉམས་མྱོང་མང་པོ་ཡོད་པ་སོང་ཙང་ང་ཚོ་དེ་རིང་གི་ལེ་ཚན་དེའི་ནང་ཆེད་དུ་མངགས་བྱས་བརྗོད་གཞི་དེའི་ཐོག་ལ་ཁོང་རྣམ་པ་གཉིས་དང་ལྷན་དུ་གྲོས་གླེང་བྱེད་ཡ་ཡིན་བྱས་ཙང་རྣམ་པ་ཚོ་ཐུགས་ལྷོད་ལྷོད་ངང་གསན་རོགས་གནང། ད་དང་པོ་དེ་ལ་རྟ་མགྲིན་ལགས་ཁྱེད་རང་གི་ངོས་ནས་མི་དཀྱུས་མ་ཞིག་ལ་བུན་བྱང་ཡང་ན Credit Card གྱི་ཐོག་ལ་ངོ་སྤྲོད་མདོར་བསྡུས་ཅིག་ཁྱེད་རང་གིས་ག་འདྲས་གནང་ས་རེད།
ད་ང་རང་ངོས་ནས Credit Card ལབ་ན་ད་གཅིག་ནམ་རྒྱུན་ང་ཚོ་བེད་སྤྱོད་བྱས་དེ Debit Card དང་ངོ་དེ་ཆགས་ཆགས་ཀྱང་རེད་ཡིན་ནའི་ང་ཚོ Debit Card བེད་སྤྱོད་བྱེད་དུས་སུ་སུའི་དངུལ་བསགས་རྒྱུ་དེ་ནས་བེད་སྤྱོད་བྱེད་དགོས་རེད་ཡིན་ནའི་ང་ཚོ Credit Card བེད་སྤྱོད་བྱེད་དུས་དངུལ་ཁང་གིས་ཁྱོད་རང་ལ་ནི་ཡས་འདིང་བཏང་ཞིང་དངུལ་ཅིག་བེད་སྤྱོད་བྱེད་ཡ་ལ་གཡར་ཨང་འདིས་ཁྱོད་རང་དུས་ཚོད་ཁ་ཤས་ཤིག་ལ་ཕར་སྤྲད་བྱས་ཨང་དེ་ད་ཅིག་ཡར་མར་བེད་སྤྱོད་བྱས་ཀྱི་ཅིག Card དེ་ལ་ནི། Credit Card ལབ་ཀྱི་རེད།
འོང་ད་རྟ་མགྲིན་ལགས་གོང་ལ་ཁྱེད་རང་གིས་ང་ཚོ་དངུལ་ཁང་ནས་སྤྲད་པའི་བུན་བྱང་ཡང་ན Credit Card ནས་དངུལ་བེད་སྤྱོད་བྱེད་ཡ་རེད་གསུང་གི་འདུག་ད་བྱས་ན་འདི་བེད་སྤྱོད་བྱེད་ཀྱི་ཚད་གཞི་འདྲ་ཅིག་ཡོད་ན།
འོ་ད་ཚད་གཞི་ལབ་ན་ད་ཨིན་སྐད་ནང་ཞུས་ན Limit ལབ་ཀྱི་རེད་ད Credit Card ལ Limit དེ་ག་དུས་ནས་ཡོད་རེད་ད་དེ་སྤྱིར་བཏང་དེ་གཙོ་བོ་དེ་སུ་སུ་གི་ཡོང་ཁུངས་ལ་རག་ལས་རེད་ད་ཉུང་མཐའ་ལ་བརྩི་བ་ཡིན་ན་སྟོང་ཕྲག་ཉི་ཤུ་ཙམ་བྱས་ཨེ་ནི་མང་མཐའ་ལ་བརྩི་བ་ཡིན་ན་ག་ཚོད་བར་དུ་ཡིན་ནའི་འགྲོ་ས་རེད་ད་ང་ཚོ་སྔན་མ་གླ་ཆ་དང་ལས་ཀ་དང་པོ་འདྲ་པོ་རག་གླ་ཆ་འདྲ་པོ་རག་དུས་ཨེ་ནི་གཅིག་གླ་ཆ་ལ་དཔག་པས་ཨེ་ནི་ང་ཚོ Credit Limit དེ་སྟོང་ཕྲག་བཞི་བཅུ་བཞི་བཅུ་ཞེ་ལྔ་དེ་འདྲས་རག་ཡ་འདྲ་པོ་ཅིག་བྱས་ཨེ་ནི་གལ་སྲིད་སུ་སུ་བེད་སྤྱོད་ཡག་པོ་བཏང་བ་ཡིན་ན་གཅིག་ཕར་དངུལ་ཁང་ལ་འབྲེལ་བ་བྱས་བྱས་ནི། ངས་ག་ཅིག Credit Limit ཡར་ཏོག་ཙམ་སྤར་རོགས་བྱེད་ཅེས་ལབ་བ་ཡིན་ན། ཡང་ཁོ་ཚོས་བེད་སྤྱོད་གཏོང་རྒྱུ་ལ་གཞི་བཞག་བྱས་ནི Credit Limit དེ་ག་ལེ་ག་ལེ་ཡར་སྤར་འགྲོ་ད། འགྲོ་སྟངས་འདི་འདྲ་པོ་ཅིག་རེད། ལགས་འོང་རྟ་མགྲིན་ལགས། ད་བྱས་ན། བུན་བྱང་ཡང་ན Credit Card དེ་བེད་སྤྱོད་བཏང་རྗེས་ང་ཚོ་དུས་ཡུན་ག་ཚོད་ཕྱིན་ན་དེའི་དངུལ་དེ་ཁ་གསབ་བྱེད་དགོས་རེད།
ད། ཁ་གསབ་བྱེད་ཀྱི་དུས་ཡུན་དེའི་སྒང་ལ་སྐད་ཆ་མ་བཤད་གོང་ལ་ང་ཚོ་དེ་ཚིག་གནད་འགའ་ཞིག།

ད་དེ་དཀྱིལ་མ་ལ་ཁྱོད་རང་དངུལ་ག་ཚོད་བེད་སྤྱོད་བཏང་བ་ནི་འདི་སློག་ཚར་དགོས་རེད་ད་འདི་གང་ཚར་སློག་ཚར་བ་ན་ཁྱོད་རང་གང་ཡང་བྱེད་ཀྱི་མ་རེད་ད་སྤྱིར་བཏང་ཁྱོད་རང་སྤྱི་ཟླ་དགུ་བའི་ཏ་རིག་སུམ་ཅུ་ལ Bill generate བྱས་ཚར་ནས་དངུལ་ག་ཚོད་བེད་སྤྱོད་བཏང་གི་ཡོད་ན་དེའི་དེ་བརྒྱུད་ལ་སྤྱི་ཟླ་བཅུ་བའི་ཏ་རིག་སུམ་ཅུ་སོ་གཅིག་ལ་ནི་ང་ཚོ Bill གཅིག་གསར་པ generate བྱེད་དུས་ད་ག་ནང་བཞིན་ཨེ་ནི་སྤྱི་ཟླ་བཅུ་གཅིག་ཡི་ཏ་རིག་ཉི་ཤུ་ལ་ཡང་ད་ག་ནང་སྤྲད་ཚར་བ་བྱས་ད་ཅིག་འགྲོ་སྟངས་དེ་འདུག་ཕྱིན་ལྷག་དེ་རེད།
རེད་རེད་རྟ་མགྲིན་ལགས་ད་གལ་སྲིད་ང་ཚོ་བུན་བྱང་ཡང་ན Credit Card དེ་བེད་སྤྱོད་བཏང་བ་ཡིན་ན་དེ་ལ་ཁེ་ཕན་ག་རེ་ག་རེ་རག་རྒྱུ་ཡོད་ན།

ཨ་ནི་སོ་སོའི་གནམ་ཐང་འདི་འདྲ་ལ་འགྲོ་བ་ནི་ཨ་ནི་ངལ་གསོ་བྱེད་ས་ས་ཆ་ཅིག་གྲ་རྒྱས་བ་དང་ཚོ་ལ་ཡང་ཅིག་ཆེད་བཅར་འགྲོ་ཞིག་དང་འདི་འདྲའི་འདྲ་པོ་ཅིག་ཁེ་ཕན་མང་པོ་འདུག། ད་གོ་ཐོས་ལ་ང་ཚོ་མི་མང་པོ་ཞིག་གིས་བུན་བྱང་ཡང་ན Credit Card ནས་བེད་སྤྱོད་བྱས་པའི་དངུལ་དེ་ག་ཚོད་ཀྱི་ཁ་གསབ་བྱེད་པ་ཡིན་ནས་དེ་ཁ་གསབ་གཙང་མ་ཅིག་བྱེད་མ་ཐུབ་པའི་དཀའ་ངལ་མང་པོ་ཞིག་འཕྲད་བསྡད་པའི་གནས་སྟངས་འདུག་བྱས་ཙང་ཁྱེད་རང་ངོས་ནས་འདི་རྒྱུ་རྐྱེན་གཙོ་བོ་ག་ལ་ཐུག་ཡོད་རེད་བསམ་གྱི་འདུག།

ད་གོང་ལ་ཁྱེད་རང་གིས་བུན་བྱང་ཡང་ན Credit Card དེ་ཚད་ལས་བརྒལ་བ་བེད་སྤྱོད་བྱས་པ་ཡིན་ན་དེ་ལ་ཉེས་ཆད་ཞིག་ཕོག་གི་རེད་ཟེར་གྱི་འདུག་ད་ག་ནང་བཞིན་གྱི་དེའི་ཉེས་ཆད་དེ་སྒང་ལ་ཡང་ཁྲལ་འཇལ་ཕོག་གི་རེད་ཟེར་གྱི་འདུག་ད་བྱས་ན་ཉེས་ཆད་དེ་ག་ཚོད་ཙམ་ཕོག་གི་རེད་ད་ག་ནང་བཞིན་གྱི་ཁྲལ་དེ་ག་ཚོད་ཙམ་ཕོག་གི་རེད་དེ་གཅིག་གསུང་རོགས་གནང། ད་དེ་ཉེས་ཆད་བཏང་སྟངས་དེ་སོ་སོ་དངུལ་ཁང་དོ་བདག་ལ་རག་ལས་འདུག་ཡིན་ནས་སྤྱིར་བཏང་ནས་ཞུས་པ་ཡིན་ན་གལ་སྲིད་ཁྱེད་རང་གིས་དངུལ་གཅིག་ཚད་ལས་བརྒལ་བ་བེད་སྤྱོད་བྱས་པ་ཡིན་ན་དེ་ལ་ཉེས་ཆད་ཆེན་པོ་གཉིས་སླེབས་འགྲོ་གི་རེད་ཉེས་ཆད་ཆེན་པོ་དང་པོ་དེ་ལ་ག་རེ་ལབ་ན Over Limit

Card དེ་བཅག་ཡང་མིན་ན་གཏུབ་ཡང་མིན་ན་གཡུག་དེ་འདྲས་བྱེད་ཀྱི་ད་ང་ཁྱོན་ནས་བེད་སྤྱོད་གོར་ཕྱིན་མེད་འུ་ཐུག་སོང་འདྲ་བྱས་ནས་ཡ་མེད་བཏང་བཞག་མཁན་འདྲ་ཡོད་རེད་ད་དེའི་དེ་བྱེད་སྟངས་དཔེ་ནོར་རེད་ད་བྱེད་སྟངས་འགྲིག་པ་དེ་ག་འདྲས་ཟེར་ན། སོ་སོའི་དངུལ་ཁང་ལ་འགྲོ་བྱས་ནས་ཁོང་ཚོ་མཉམ་དུ་སྐད་ཆ་བཤད་སོ་སོའི Credit Card གི་ཅིག Account དེ་ནི Close བྱས་ལབ་ནས་ཁོ་རང་གི།

ཐུགས་རྗེ་གནང་རྟ་མགྲིན་ལགས། ད་གོང་ལ་ང་ཚོ་རྟ་མགྲིན་ལགས་ཀྱིས་བུན་བྱང་ཡང་ན Credit Card ཀྱི་བེད་སྤྱོད་བྱེད་ཕྱོགས་ད་ག་ནང་བཞིན་དེ་ལ་དམིགས་བསལ་གྱི་དོ་སྣང་གནང་དགོས་སའི་སྐོར་ལ་ཞིབ་ཚགས་པོ་གསུངས་སོང་གཤམ་ལ་ང་ཚོ་བསམ་གཏན་ལགས་དང་ལྷན་དུ་མུ་མཐུད་དྲིས་ལན་བྱེད་ཡ་ཡིན་བྱས་ཙང་ལྷན་རྒྱས་ཚོ་མུ་མཐུད་གསན་རོགས་གནང། བསམ་གཏན་ལགས་ལེ་ཚན་འདིའི་ནང་ཕེབས་པར་བཀྲ་ཤིས་བདེ་ལེགས་ཞུ་ཡི་ཡིན་ད་བྱས་ན་བསམ་གཏན་ལགས་ཁྱེད་རང་ལ་ཆ་མཚོན་ན་དུས་རྒྱུན་དུ་ནས་བུན་བྱང་ཡང་ན Credit Card བེད་སྤྱོད་བྱེད་མཁན་ཅིག་རེད་བྱས་ན་ཁྱེད་རང་གིས་བུན་བྱང་ཐོག་མར་རག་དུས་བེད་སྤྱོད་ག་འདྲས་བཏང་བ་ཡིན་དེའི་སྐོར་ལ་ཁྱེད་རང་གི་ཉམས་མྱོང་དང་གཞི་བཞག་བྱས་རོབ་ཅིག་གསུང་རོགས་གནང། ཨ་རེད་རེད་ངས་དང་པོ་ང་རང་ཐེངས་མ་དང་པོ Credit Card དེ་རག་དུས་ངེད་ཀྱི་ང་རང་རང་གི་དངུལ་ཁང་གི་དངུལ་ཡིན་པ་འདྲ་པོ་བྱས།

ཁོའི Card གི་ཅིག་ཕར་བུ་ལོན་གསབ་ཐུབ་པ་བྱུང། ཨ་ནི། Personal Loan འདི་ངེད་ཀྱི་ངམ་ནམ་རྒྱུན་ང་ཚོ། དངུལ་ཁང་ལ་སྤྲད་ཡ་ནང་བཞིན EMI ཐོག་ནས་སྤྲད་ནས། དེ་འདྲའི་བྱས་ནས་ངེད་ཀྱི་དཀའ་ངལ་དེ་ནས་ཐར་ཐབས་ཤིག་བྱུང། ལགས་འོང་བསམ་གཏན་ལགས་ད་གོང་ལ་ཁྱེད་རང་གིས་གསུངས་པ་ནང་བཞིན་ཐོག་མར་ཁྱེད་རང་གི་བུན་བྱང་བེད་སྤྱོད་ནན་པོ། ཡང་ན་ཡག་པོ་ཞིག་མ་བཏང་བ་ལ་བརྟེན་བྱས་ཁྱེད་རང་ལ་དཀའ་ངལ་མང་པོ་ཞིག་འཕྲད་བསྡད་བཞག་ད་ཡིན་པ་ཡིན་ནས་དེང་སང་ཁྱེད་རང་གི་བུན་བྱང་དེ་ག་འདྲས་བེད་སྤྱོད་བྱེད་ཀྱི་ཡོད་དེའི་སྐོར་ལ་ཁྱུག་ཙམ་ཞིག་གསུང་རོགས་གནང།